མཛའ་ཞིང་བརྩེ་བའི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་བཅུ་དགུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ཚེས་གསུམ་རེས་གཟའ་མིག་དམར་རེད། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་མཛད་འགན་བཞེས་རྗེས་ལྷོ་ཨ་མེ་རི་ཀ་ཁུལ་ལ་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་པ་ལྟར་ཟླ་བཅུ་བའི་ཚེས་གཅིག་ཉིན་སྦིར་ཟིལ་གྱི་གྲོང་ཁྱེར་སོ་པོ་ལོ་ནང་ཕེབས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ནས་བཏང་བའི་གནས་ཚུལ་ནང་དུ།
བོད་མིའི་སྒྲིག་འཛུགས་ཀྱིས་བདག་ཉིད་ཆེན་པོ་གྷན་དྷི་མཆོག་གི་འཁྲུངས་སྐར་སྲུང་བརྩི་རྟེན་འབྲེལ།

བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་མཛད་འགན་བཞེས་རྗེས་ལྷོ་ཨ་མེ་རི་ཀ་ཁུལ་ལ་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་པ་ལྟར་ཟླ་བཅུ་བའི་ཚེས་གཅིག་ཉིན་སྦིར་ཟིལ་གྱི་གྲོང་ཁྱེར་སོ་པོ་ལོ་རུ་ཕེབས་ཡོད་པ་རེད། སྲིད་སྐྱོང་མཆོག་གིས་ཕྱི་ཟླ་བཅུ་བའི་ཚེས་གཅིག་ནས་གཉིས་བར་སྦིར་ཟིལ་དང་ཚེས་གསུམ་ནས་བཞི་བར་ཁོས་ཏཱ་རི་ཀ་དང་ཚེས་ལྔ་ནས་དྲུག་བར་ཁོ་ལོམ་བི་ཡ། ཚེས་བདུན་ནས་བཅུ་གཅིག་བར་མེག་སི་ཀོ་བཅས་ཀྱི་གཟིགས་སྐོར་བསྒྲུབས་རྗེས་བྱང་ཨ་མེ་རི་ཀའི་ནང་དེ་སྔ་མ་བཅར་སའི

བཀོད་གནང་ཡོད་པ་རེད་ལ། དེ་བས་བྱ་བ་གང་དང་གང་འདྲ་ཞིག་བྱེད་ཀྱི་ཡིན་ན་ཡང་ཐོག་མར་ཀུན་སློང་བཅོས་ཡ་ཞིག་དང་མཐའ་མར་ཨ་ནི་དགེ་བ་གང་བྱས་པ་དེ་དགེ་རྩ་ཨ་ནི་རྫོགས་བྱང་དུ་བསྔོ་ཡ་དེ་ཨ་དེ་གཉིས་པོ་དེ་གལ་ཆེ་བ་ཡིན་པ་རེད་རེད་བ། འོ་དེ་ཡིན་ཙང་ད་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་དགོས་པ་ཡིན་པ་རེད་རེད་བ། དགེ་བའི་བྱ་བ་ལ་འགྲོ་དང་མི་འགྲོ་ཟེར་ཡ་དེ་ཀུན་སློང་གི་རེད་བ། དགེ་བའི་བྱ་བ་ཆོས་ཉན་དགོས་བྱས་ཀྱང། ཨ་ནི་ཀུན་སློང་ཡག་པོ་ཞིག་མེད་ན་ཨ་ནི་ཆོས་སུ་འགྲོ་གི་ཡོད་པ་མ་རེད། ཡིན་ཙང་ཐོག་མ་ཀུན་སློང་ཡག་པོ་ཞིག་དགོས་པ་ཡིན་པ་བདེན་ཅན་ཡིན་པ་རེད། ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་དལ་འབྱོར་མི་ལུས་ཐོབ་པ་ཤིན་ཏུ་དཀའ་བ་མ་ཟད་མི་ལུས་རིན་ཆེན་དེ་ནི་ཡིད་བཞིན་ནོར་བུ་ལས་ཀྱང་ལྷག་འོན་ཀྱང་ཧ་ཅང་གིས་འཇིག་སླ་བ་ཡོད་པར་བརྟེན་རྟག་ཏུ་དགེ་བའི་ལས་ལ་བརྩོན་དགོས་གལ་ཆེ་བ་དང

ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་རིང་ཡིན་པ་དང་ཉིན་མཐའ་མར་སྤྱི་ནོར་གོང་ས་མཆོག་གིས་སྤྱན་རས་གཟིགས་ཀྱི་བཀའ་དབང་སྩོལ་རྒྱུ་ཡིན་པའི་མཛད་འཆར་བསྒྲིགས་འདུག་པ་མ་ཟད་དད་ལྡན་ཆོས་ཞུ་བ་ཚོས་གོང་ས་མཆོག་གི་གསེར་ཞལ་མཇལ་ཏེ་བཀའ་དབང་ཐོབ་པའི་གསོལ་བ་སྨོན་ལམ་འདེབས་མུས་སུ་ཡིན་པ་རེད། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཕྱི་ཟླ་བཅུ་བར་ནུབ་སྦང་གལ་མངའ་སྡེའི་གྲོང་ཁྱེར་ས་ལོ་སྒར་དུ་ཆགས་པའི་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་དུ་ཆིབས་བསྒྱུར་གནང་ནས་དད་ལྡན་མང་ཚོགས་ལ་ནང་ཆོས་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩོལ་རྒྱུ་ཡིན་པ་རེད། རྒྱ་གར་ནུབ་སྦང་ག་ལའི་མངའ་སྡེའི་ས་ལོ་སྒར་དུ་ཆགས་པའི་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་མཁན་བླ་འདུས་མང་ཡོངས་ཀྱིས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་གོང་ས་མཆོག་གིས་ཟླ་བཅུ་བའི་ཚེས་བཅུ་ནས་བཅུ་བཞི་ཉིན་གྲངས་ལྔ་གི་རིང་འབྲས་ལྗོངས་མངའ་སྡེའི་ནང་གི་ཆོས་འབྲེལ་གྱི་མཛད་འཆར་ཁག་ལེགས་པར་འགྲུབ་པའི་རྗེས་ཚེས་བཅོ་ལྔ་ཉིན་གོང་ས་མཆོག་ས་ལུ་སྒར་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་དུ་ཆིབས་བསྒྱུར་གནང་ནས་ཕྱི་ནང་གི་དད་ལྡན་པ་ཡོངས་ལ་ནང་ཆོས་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩོལ་རྒྱུ་ཡིན་ཞིང། དེའི་སྐོར་སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་ལྡན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དུས། སྤྱི་ཟླ་བཅུ་པའི་ཏ་རིག་བཅོ་ལྔའི་སྔ་དྲོ་ལ་ཨེ་ནས་དཔལ་ལྡན་སྲད་རྒྱུད་གྲྭ་ཚང་ལ་ཡང་ཆིབས་བསྒྱུར་གནང་རྒྱུའི་ཞལ་བཞེས་ཐོབ་བྱས་འདུག་ཟེར། སྐབས་དེ་དུས་ཡང། རྒྱ་ཆེའི་མི་མང་ཚོ་ལ་ཡང་ཆོས་འབྲེལ་སེམས་བསྐྱེད་ཀྱི་ཆོ་ག་དང་འབྲེལ་བའི་ཆོས་འབྲེལ་གནང་ཡག་གི་ཞལ་བཞེས་ཐོབ་བྱས་ད་ལྟའི་ཆ་ལ་འདིའི་ཆེད་དུ་ད་ཕེབས་སྒྲིག་གི་ཐོག་ལ་ང་ཚོ་ད་ལྟ་གྲ་སྒྲིག་བྱེད་དང་བྱེད་བཞིན་པ་འདུག་ཟེར་ཡིན་གཙོ་བོ་སྐྱབས་མགོན་རིན་པོ་ཆེ་ད་འདི་ནས་ཕེབས་པའི་སྐུའི་ཉེན་འགོག་གི་ཆེད་དུ།

ཕེབས་ལམ་བརྟན་པོ་བཟོ་སྟེང་གནང་བཞིན་པ་མ་ཟད་སྐུ་སྲུང་ཆེད་གྲ་སྒྲིག་གང་ཡོང་གནང་བཞིན་ཡོད་པ་རེད། ས་ལུ་སྒར་ཆགས་སའི་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་དེ་བཞིན་མཁན་ཟུར་ཞིང་གཤེགས་དམ་པ་བྱམས་པ་དབང་རྒྱལ་རིན་པོ་ཆེ་མཆོག་གིས་གོང་ས་མཆོག་གི་བཀའ་དགོངས་བཞིན་ཉིས་སྟོང་གཅིག་ལོར་དགོན་པ་གསར་བཞེངས་གནང་ཞིང་གོང་ས་མཆོག་གིས་དབུ་འབྱེད་རབ་གནས་མཛད་ཡོད་པ་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་རྗེ་བཙུན་ཤེས་རབ་སེང་གེ་ལ་མ་འོངས་པར་གཙང་གི་ཕྱོགས་སུ་ཕེབས་ནས་རྒྱུད་ཀྱི་འཆད་ཉན་གྱི་འཛིན་སྐྱོང་སྤེལ་གསུམ་གནང་དགོས་པའི་བཀའ་གནང་བ་བཞིན་ཁོང་གཙང་གི་ཕྱོགས་སུ་ཕེབས་ཡོད་པ་དང་སྐབས་དེ་དུས་ཁོང་གི་སློབ་མའི་གཙོ་བོའི་གྲས་རྗེ་འདུལ་བ་འཛིན་པ་དཔལ་ལྡན་བཟང་པོས་གཙང་གཡག་ཤིལ་ཞེས་པའི་ལུང་པར་ཆིག་སྟོང་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཡས་མས་སུ་ཕྱག་བཏབ་པ་ཞིག་ཡིན་པ། སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་ལྡན་ལགས་ཀྱིས་འགྲེལ་བརྗོད་གནང་ཁུལ་བྱུང་ན་གོང་ས་མཆོག་གིས་ས་ལུ་སྒར་སྲད་རྒྱུད་གྲྭ་ཚང་དུ་ཆིབས་བསྒྱུར་ཐེངས་དྲུག་ལ་བསྐྱངས་ཡོད་པ་རེད།

འདི་གའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་དེང་གི་གནས་ཚུལ་ཞིག་ལ་གསན་རོགས་གནང། འཛམ་གླིང་སྤྱི་ལ་ཆབ་སྲིད་ཀྱི་འཐབ་རྩོད་ནང་འཚེ་བ་མེད་པ་གི་ཐབས་ལམ་ཉམས་ལེན་གྱིས། བདེན་པ་ཁུངས་སྐྱེལ་གནང་མཁན་སྔ་ཤོས་ཀྱི་གྲས་རྒྱ་གར་གྱི་མེས་པོ་དམ་པ་གྷན་དྷི་མཆོག་གི་འཁྲུངས་སྐར་ལོ་རེ་བཞིན་རྒྱ་གར་གཞུང་དམངས་གིས་སྲུང་བརྩི་གནང་སྲོལ་ཡོད་པ་ལྟར། འདི་ལོ་ཡང་སྤྱི་ཟླ་བཅུ་པ་གི་ཚེས་པ་གཉིས་ཀྱི་ཉི་མ་བདག་ཉིད་ཆེན་པོ་ཁོང་གི་འཁྲུངས་སྐར་གྱི་ཉིན་མོར། ཆར་ཅན་བཞིན་བོད་མིའི་སྒྲིག་འཛུགས་ཀྱིའང་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་གངས་སྐྱིད་མཆོད་རྟེན་མདུན་ཐང་དུ་འཛོམས་ཏེ། བདག་ཉིད་ཆེན་པོ་གྷན་དྷི་མཆོག་གི་སྐུ་པར་ལ་གུས་འདུད་དང་མེ་ཏོག་གི་མཆོད་པ་འབུལ་བ་སོགས་གནང་ཡོད་ཅིང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་ལགས་ནས། བོད་ནང་གི་བོད་མི་ཚོ་གི་སེམས་ཤུགས་གནས་བསྡད་པ་དེ་ཧ་ཅང་གནད་འགག་ཆེན་པོ་དང། བདེན་པ་ལ་ཏན་ཏན་རྒྱལ་ཁ་ཐོབ་ངེས་པ་ཡིན་པ་སྟེ། བདག་ཉིད་ཆེན་པོ་གྷན་དྷིའི་འཚེ་བ་མེད་པ་གི་ལམ་ནས་རྒྱ་གར་རང་བཙན་ཐོབ་ཡོད་པས་བོད་མི་ཚོར་ཡང་ནམ་ཞིག་བདེན་མཐའ་གསལ་རྒྱུར་ངེས་པ་སོགས་འགྲེལ་བརྗོད་གནང་གི་འདུག།

ཁོང་གིས་བདེན་པ་དང་བདེན་པའི་ཨུ་ཚུགས་ཀྱི་ལག་ཆ་དེ་བེད་སྤྱོད་བཏང་ནས་རྒྱ་གར་གྱི་སུ་རང་བཙན་ཐོབ་གནང་པ་རེད་པ་ད་ལྟ་གྲུབ་འདི་གཉིས་གཉིས་བེད་སྤྱོད་བཏང་ནས་རང་བཙན་ཐོབ་ནས་ལོ་ཉིས་བརྒྱ་ཕྱེད་ལ་རང་བཙན་ཐོབ་པ་འདྲ་ཞེ་ན། ང་ཚོ་བོད་མི་ལ་དངོས་གནས་དྲང་གནས་འཛམ་བུ་གླིང་འདི་ན་སུ་གཅིག་ལ་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་ཡོད་རེད། ང་རང་ཚོ་མི་གི་མི་རིགས་དེ་བསམ་བློ་ཡག་པོ་བཏང། སོ་སོ་ལུང་པ་ལ་སེམས་ཤུགས་དང་བརྩེ་བ་དང་དེ་ཡས་པ་འདྲ་ཅིག་ཡིན་ངེས་མེད་ཅིག་ཡིན་ན་སེམས་ཤུགས་ནམ་ཡང་ཆག་ཡོད་མ་རེད།
བདག་ཉིད་ཆེན་པོ་གྷན་དྷི་མཆོག་གི་འཁྲུངས་སྐར་ཉི་མ་འདིར་རྒྱ་གར་གྱི་སྲིད་འཛིན་དང་སྲིད་བློན་སོགས་ཞི་དྲག་གི་དཔོན་རིགས་དབུ་ཁྲིད་རྣམས་ཀྱང། གྷན་དྷི་མཆོག་གི་སྐུ་ཕུང་ཞུགས་འབུལ་གནང་ཡུལ་རྒྱ་གར་རྒྱལ་ས་ལྡི་ལི་གི་རཱ་ཇི་གྷ་ཊི་ལ་ཕེབས་ནས་སྐུ་མདུན་དུ་ཕྱག་འཚལ་གནང་ཡོད་ཅིང། རྒྱ་གར་སྲིད་བློན་ནཱ་རེན་དི་ར་མོ་དཱི་མཆོག་ནས Twitter དྲ་ལམ་དུ་བྲིས་པ་གི་ནང་དུ། བདག་ཉིད་ཆེན་པོས་གནང་བ་གི་ལམ་སྟོན་གྱིས་ནི་དུས་ཚོད་ཀྱི་བཀག་རྒྱ་མེད་པར། འགྲོ་བ་མི་ཡོངས་རྫོགས་བྱམས་བརྩེ་དང་མཐུན་སྒྲིལ་ཡོང་བར་ཤུགས་རྐྱེན་ཆེན་པོ་ཐེབས་བཞིན་པ་དང། ཁོང་གི་ཐུགས་འདུན་འགྲུབ་པར་ང་ཚོས་འབད་བརྩོན་དང་ལྷག་པར་གཞོན་སྐྱེས་ཚོར་ཤུགས་རྐྱེན་ཐེབས་ཏེ།

འདི་འདྲའི་བྱས་ལྟ་གྲུབ་ཅིག་ཁྱེར་ཡོང་ནས་རྒྱུ་མཚན་འདི་འདྲའི་བྱས་སྐབས་ལ་འདི་དངོས་གནས་ཧ་ལས་པ་བྱས་ཁྱད་པར་ཅན་བྱས་ང་ག་དུས་ཡིན་ན་ངོས་འཛིན་བྱེད་ཡོད། བདག་ཉིད་ཆེན་པོ་གྷན་དྷི་ནི་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་དགུ་གི་ལོར་འཁྲུངས་པ་གི་རྒྱ་གར་ནང་དབྱིན་ཇིའི་མི་སེར་སྤེལ་བའི་རིང་ལུགས་ལ་ངོ་རྒོལ་དང། རྒྱ་གར་རང་སྲིད་རང་སྐྱོང་གི་གནས་བབ་འཚེ་བ་མེད་པ་གི་ལམ་ནས་འཐབ་རྩོད་གནང་མཁན་གི་རྒྱལ་ཞེན་པ་ཟིག་ཡིན་པ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གི་ལོར་རྒྱ་གར་དབྱིན་ཇིའི་མངའ་ཁོངས་ནས་རང་བཙན་ཐོབ་པ་དང་ཆབས་ཅིག་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཀྱི་ལོར་བདག་ཉིད་ཆེན་པོ་ཁོང་རྒྱ་གར་ནང་དགོངས་པ་རྫོགས་ཡོད་ནའང། ཁོང་གི་རྗེས་འཇུག་མང་པོས་ཨ་མི་རི་ཁ་དང་ཨེ་ཤེ་ཡ། Africa། བཅས་ཀྱི་ནང་འཚེ་བ་མེད་པ་གི་ལམ་ནས་མི་སེར་གྱི་ཐོབ་ཐང་འཐབ་རྩོད་རྒྱུན་མར་གནང་སྲོལ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཚང་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་ཕྱུགས་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱི། རྒྱ་ནག་པའི་རྒྱལ་སྟོན་གྱི་ཉིན་མོ་དང་བསྟུན་ནས་རྒྱ་གཞུང་གི་གཞུང་ཚབ་དོན་གཅོད་ལས་ཁུངས་ཀྱི་མདུན་ནས་ངོ་རྒོལ་སྐད་འབོད་བྱས་ཡོད་པ་རེད། ཟླ་བཅུ་པའི་ཚེས་གཅིག་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་སྟོན་ཉིན་མོ་ཡིན་པ་ལྟར་ཁ་ན་ཏྲ་ཁྲོ་རོན་ཁྲོ་ས་གནས་གཞོན་ནུ་ལྷན་ཚོགས་ཀྱི་གཙོ་འགན་འོག་ཁ་ན་ཏྲ་གྲོང་ཁྱེར་ཁྲོ་རོན་ཁྲོ་རུ་གནས་པའི་རྒྱ་ནག་གི་དོན་གཅོད་ལས་ཁང་གི་མདུན་དུ་བོད་མི་དང་ཤར་ཏུར་ཀི་སི་ཐན། ཧོང་ཀོང་བ། རྒྱ་རིགས་དམངས་གཙོ་དོན་གཉེར་བ་དེ་བཞིན་ཝི་ཐི་ནམ་གྱི་མི་བཅས་ཁྱོན་མི་སུམ་བརྒྱ་ལྷག་གིས་རྒྱ་གཞུང་གི་སྲིད་བྱུས་དང་བཙན་འཛུལ་བྱས་པར་ངོ་རྒོལ་སྐད་འབོད་གནང་ཡོད་པ་རེད། དེ་ཡང་ཁ་ན་ཏྲ་གཞུང་གིས་རྒྱ་ནག་གཞུང་ལ་གདོང་ལེན་གནང་དགོས་པའི་སྐད་འབོད་དང་བོད་དང་ཤར་ཏུར་ཀི་སི་ཐན་ཧོང་ཀོང་རྒྱ་རིགས་བཅས་བར་རང་དབང་དགོས་བ་མི་རིགས་རྩ་གཏོར་གྱི་སྲིད་བྱུས་མཚམས་འཇོག་དགོས་པ་སོགས་སྐད་འབོད་བྱས་ཡོད་པ་རེད། རྒྱ་གཞུང་གི་རྒྱལ་སྟོན་ཉིན་མོར་གྲོས་ཚོགས་གོང་མའི་འཐུས་མི་ཟུར་པ་སྐུ་ཞབས་ཀོན་སེ་ལི་ཌི་ནི་ནོ་ལགས་ནས་ཁོང་སྐུ་གཟུགས་བདེ་མིན་ལ་མ་ལྟོས་པར་རྒྱ་གཞུང་ནས་བོད་པའི་ས་ཆ་འཕྲོག་པ་ཙམ་མ་ཡིན་པར་བོད་མི་རྣམས་ལ་མནར་གཅོད་དང་སྡུག་རྩུབ་གཏོང་མུས་ཡིན་ཕྱིར་ཁོང་གིས་མུ་མཐུད་ནས་དྲང་བདེན་ལ་རྒྱབ་སྐྱོར་གནང་རྒྱུ་ཡིན་པའི་སྐོར་ལ་གཏམ་བཤད་དང་མི་རིགས་གཞོན་སྐྱེས་ཚོས

ཁ་ན་ཏྲ་གཅིག་པུ་མ་ཡིན་པར་ལྷོ་ཀོ་རི་ཡ་དང་ཉི་ཧོང་སོགས་གོ་ལའི་ཤར་ནུབ་ཀྱི་རྒྱལ་ཁབ་མང་བོའི་ནང་དུ་རྒྱ་ནག་གི་རྒྱལ་སྟོན་ཉིན་མོར་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་ཤིག་སྤེལ་ཡོད་པ་རེད། བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་འཇང་དགུན་ཆོས་ཆོས་ཐོག་ཆེན་པོ་ཐེངས་བཅུ་གསུམ་པ་དེ་འཚོགས་ཡོད་པ་རེད། དེའང་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་གོ་སྒྲིག་འོག་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་དགུ་བའི་ཚེས་ཉི་ཤུ་རྩ་ལྔ་ནས་བཟུང་ཉིན་བཅོ་ལྔའི་རིང་རྒྱལ་ས་ཀ་ཐ་མན་ཌུ་རུ་བལ་ཡུལ་ནང་གི་དགེ་ལྡན་པའི་དགོན་སྡེ་གྲྭ་ཚང་གཞུང་ཆེན་སློབ་གཉེར་གྱི་བསྟི་གནས་ཁང་གི་དགེ་འདུན་པ་ལྷན་འཛོམས་ཐོག་འཇང་དགུན་ཆོས་གཞུང་ཆེན་ཚད་མ་རྣམ་འགྲེལ་གྱི་ཆོས་ཐོག་ཆེན་མོ་དེ་ད་ལྟ་འཚོགས་བཞིན་ཡོད་པ་རེད། འཇང་དགུན་ཆོས་དབུ་འབྱེད་མཛད་སྒོའི་སྐབས་སྐུ་མགྲོན་གཙོ་བོར་བལ་ཡུལ་སྐུ་ཚབ་དོན་གཅོད་རྩིབ་རི་ལོ་པཎ་སྤྲུལ་སྐུ་ངག་དབང་མཆོག་གྲུབ་ལགས་ཀྱིས་གཙོས་དམིགས་བསལ་སྐུ་མགྲོན་རྣམས་ཕེབས་ཡོད་པ་མ་ཟད་བལ་ཡུལ་དགེ་ལྡན་ལྷན་ཚོགས་ཁོངས་ཀྱི་དགེ་ལུགས་པའི་དགོན་པ་གཅིག་པུ་མ་ཡིན་པར་ཆོས་ལུགས་རིས་མེད་ཀྱི་དགོན་སྡེ་བཅུ་བཞི་གི་དགེ་འདུན་པའི་ཞལ་གྲངས་དྲུག་བརྒྱ་ལྷག་མཉམ་ཞུགས་གནང་ཡོད་པ་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་མཐར་སྟོན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང། ཏོག་དབྱིབས་ནད་དུག་གི་བཀག་རྒྱའི་འཆིང་གྲོལ་བའི་རྗེས་ཀྱི་རྒྱ་ནག་གི་གསེར་མདོག་གི་གུང་སེང་དང་པོའི་སྐབས་རྒྱལ་ཁབ་ཕྱི་ནང་དུ་ཡུལ་སྐོར་སྤྲོ་འཆམ་པ་འགྲོ་མཁན་ལོ་སྔོན་མ་དང་བསྡུར་ན་ལྡབ་མང་པོ་འཕར་ཡོད་པ་རེད། དེ་ཡང་ལྷོ་རྒྱ་ནག་ཞོགས་པའི་ཚགས་པར་གྱིས་ཟླ་བཅུ་བའི་ཚེས་གཉིས་ཉིན་སྤེལ་བའི་གནས་ཚུལ་ནང་རྒྱ་ནག་འགྲིམ་འགྲུལ་སྐྱེལ་འདྲེན་ལྷན་ཁང་གིས་རེས་གཟའ་ཟླ་བའི་ཉིན་རྒྱ་ནག་རྒྱལ་ཡོངས་སུ་ལྕགས་ལམ་དང་གཞུང་ལམ་ཆུ་ལམ་མཁའ་ལམ་བཅས་ཚང་མར་བསྡོམས་པའི་ཡུལ་སྐོར་སྤྲོ་འཆམ་པ་ཐེངས་བྱེ་བ་ལྔ་དང་ས་ཡ་བཞི་ལྷག་ཡོད་པ་དང། ལོ་སྔོན་མའི་གུང་སེང་གི་ཉིན་བཞི་བ་དང་བསྡུར་ན་བརྒྱ་ཆ་ལྔ་བཅུ་ང་དྲུག་དང་ཚེག་བཞི་འཕར་ཡོད་པ་ཚོད་དཔག་བྱས་ཡོད་ཀི། ད་ལོའི་རྒྱ་ནག་གི་སྲོལ་རྒྱུན་གྱི་ཟླ་བརྒྱད་པའི་ཟླ་མཆོད་དུས་ཆེན་དེ་རེས་གཟའ་པ་སངས་ཉིན་འཁེལ་ཡོད་ཅིང་བཅུ་བའི་ཚེས་གཅིག་གི་རྒྱལ་སྟོན་དུས་ཆེན་ལ་ཉིན་གཉིས་ཀྱི་ཐོན་མེད། དེ་ལྟ་ན་ད་ལོའི་རྒྱ་ནག་གི་གསེར་མདོག་གི་གུང་སེང་ལ་ཉིན་བརྒྱད་ཡོད་པས་མི་རྣམས་རྒྱལ་ཁབ་ཕྱི་ནང་དུ་ཡུལ་སྐོར་སྤྲོ་འཆམ་ལ་འགྲོ་རྒྱུར་དུས་ཡུན་ཅུང་རིང་བོ་ཞིག་རག་ཡོད་པ་རེད། རྒྱ་ནག་གི་རིག་གཞུང་དང་ལྗོངས་རྒྱུ་ལྷན་ཁང་གིས་ད་ལོའི་གསེར་མདོག་གི་གུང་སེང་སྐབས་རྒྱལ་ཁབ་ནང་ལོགས་ཀྱི་ཡུལ་སྐོར་སྤྲོ་འཆམ་གྱི་ཡོང་སྒོ་ནི་རྒྱ་སྒོར་དུང་ཕྱུར་སྟོང་ཕྲག་བརྒྱད་དང་ས་ཡ་བརྒྱད་ལྷག་ལ་འཕར་རྒྱུ་ངོས་འཛིན་བྱས་ཡོད་ཀི། རྒྱ་ནག་གི་རྒྱལ་ས་པེ་ཅིན་དུ་འདས་པའི་ཉིན་གསུམ་ལ་ཡུལ་སྐོར་སྤྲོ་འཆམ་པ་ས་ཡ་དྲུག་དང་འབུམ་བརྒྱད་ལྷག་ཡོང་ཡོད་པ་དང་ཡིན་ན་ཡང་རྒྱ་ནག་གི་རྒྱལ་ས་པེ་ཅིན་དང་ལྕགས་རི་རིང་བོ་སོགས་ལྟ་སྐོར་བ་འཛོམས་པའི་ཁག་ཏུ་མི་ཧ་ཅང་གི་མང་དྲགས་ནས་དཀའ་ངལ་ཆེན་པོ་ཐུག་ཡོད་པ་དང་སྤྱི་ཚོགས་དྲ་ལམ་ཁག་ན་ལྕགས་རི་རིང་བོ་རུ་གོམ་པ་གཉིས་ལ་སྐར་མ་གསུམ་འགོར་དགོས་ཞེས་སོགས།

རྒྱ་ནག་གཞུང་ལ་དམག་དོན་ཡར་རྒྱས་དང་ཐོབ་ཐང་ལ་བཙན་འཛུལ་བྱེད་རྒྱུར་ཕན་པའི་ཡར་ཐོན་ལག་རྩལ་རིགས་མཁོ་སྤྲོད་མི་བྱེད་རྒྱུའི་ཆེད་དུ་ཨ་རི་གཞུང་གིས་ཆིབས་ཞིང་གློག་ལམ་བཙོང་རྒྱུ་ཚད་བཀག་བྱས་པར་རྒྱ་ནག་གཞུང་གིས་དཔལ་འབྱོར་བཙན་སྐུལ་བྱས་ལུགས་བཤད་ནས་ཡ་ལན་སློག་ཡོད་པ་རེད། གནས་ཚུལ་ནང་མཚམས་མཚམས་སུ་མེ་སྟག་ཆུང་ངུའི་རིགས་བྱུང་མིན་ལ་མ་ལྟོས་པར་ཉེ་ལམ་ཨ་རི་དང་རྒྱ་ནག་གི་མཐོ་རིམ་དཔོན་རིགས་བར་བྱུང་བའི་གྲོས་མོལ་དེ་དག་ད་ལོའི་ལོ་མཇུག་ཙམ་ལ་ཨ་རིའི་སྲིད་འཛིན་ཇོ་པཱ་དེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གཉིས་ཐུག་འཕྲད་ཡོང་རྒྱུའི་མཐུན་རྐྱེན་དུ་འགྱུར་རྒྱུའི་རེ་བ་ཡོད་ཚུལ་སྐུ་ལོ་ཁུ་སང་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་ཁ་བ་ཅན་གྱི་ལེ་ཚན་ནང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་ཟླ་བདུན་པའི་ནང་ལྷ་སར་ཡོད་པའི་རྒྱ་མི་བརྒྱ་ཕྲག་ཙམ་ཞིག་བོད་ནས་ཕྱིར་འབུད་བཏང་བའི་གནད་དོན་ཐད་བསོད་ནམས་ཚེ་རིང་གིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་ཟེར་རོགས་གནང། རྒྱ་མི་ཕྱིར་འབུད་ཟེར་བ་དེ་ནི་བོད་གཞུང་བཀའ་ཤག་གིས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་གི་ཟླ་བ་བདུན་པར་ལྷ་སར་ཡོད་པའི་རྒྱ་མི་བརྒྱ་ཕྲག་ཙམ་ཞིག་བོད་ནས་རྒྱ་ནག་ལ་ཕྱིར་སློག་བྱས་པ་དེར་ཟེར་གྱི་ཡོད། རྒྱ་མི་དེ་དག་གི་ཁྲོད་དུ་གོ་མིན་ཏང་སྲིད་གཞུང་གི་བོད་སོག་ཨུ་ཡོན་ལྷན་ཁང་བོད་སྡོད་དོན་གཅོད་ཁྲུའུ་གི་ལས་བྱེད་པ་དང་རྒྱ་མི་ཚོང་བ། ད་དུང་གུང་ཁྲན་ཏང་གི་མྱུལ་མ་ཡིན་པར་དོགས་པ་ཆེ་བའི་མི་ཁག་ཅིག་བཅས་འདུས་ཡོད། ཆབ་སྲིད་ཀྱི་ཐག་གཅོད་འདི་ལ་གྲུབ་འབྲས་ཅི་འདྲ་ཞིག་བྱུང་ཡོད་མེད་ཀྱི་སྐོར་ལ་བོད་ཀྱི་ཆབ་སྲིད་མི་སྣ་དང་ལོ་རྒྱུས་ཞིབ་འཇུག་པ་ཚོའི་ཁྲོད་དུ་བསམ་ཚུལ་གཅིག་གྱུར་ཞིག་མེད།

ཡིན་ནའང་སྐབས་དེར་ལྷ་ས་སོགས་སུ་གོ་མིན་ཏང་སྲིད་གཞུང་གི་ལས་ཁུངས་དང། སློབ་གྲྭ། རླུང་འཕྲིན་ཁང་བཅས་ཀྱི་ནང་དུ་ལས་ཀ་བྱེད་མཁན་དང། དེ་མིན་སྤྱི་ཚོགས་ཀྱི་ཐོག་ཏུ་ཚོང་རིགས་དང་ལས་ཀ་འདི་ཡིན་མེད་པ་ཁག་གཅིག། གཞན་ཡང་གདན་ས་ཁག་གི་ཆོས་སྒོར་ཞུགས་ཏེ་ནང་ཆོས་སློབ་གཉེར་བྱེད་བཞིན་པ་བཅས་རྒྱ་མི་མི་ཉུང་བ་ཞིག་ཡོད་པ་རེད་ཟེར། རྒྱ་མི་དེ་དག་གི་ཁྲོད་དུ་གོ་མིན་ཏང་དང་གུང་ཁྲན་ཏང་གཉིས་ཀ་གི་མྱུལ་མ་ཡོད་པའི་དོགས་པའང་ཡོད་པ་རེད་ཟེར། དེས་ན་རྒྱ་མི་འདི་དག་ལྷ་སར་ནམ་ཡོང་བ་རེད། ཇི་ལྟར་ཡོང་བ་རེད་དམ་ཅེས་དྲི་བ་ཞིག་དྲིས་ན་དེས་ང་ཚོས་དེ་རིང་གི་བརྗོད་གཞི་སྟེ་རྒྱ་མི་ཕྱིར་འབུད་ཟེར་བའི་ལོ་རྒྱུས་དོན་རྐྱེན་དེ་ལ་ཕྱོགས་མང་བོ་ཞིག་ནས་གོ་བ་ལེན་རྒྱུ་ལ་ཕན་ཐོགས་ཡོད་པ་ཞིག་རེད། རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་གི་སྐབས་སུ་ལྷ་སར་ཡོད་པའི་མན་ཇུ་གོང་མ་གི་ཨམ་བན་དང་དེའི་དམག་དཔུང་དང་བཅས་པ་བོད་ནས་མཐར་སྐྲོད་བཏང་སྟེ་བོད་ནི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པའི་གསལ་བསྒྲགས་བྱས་པ་རེད། དེ་ནི་གཅིག་སྟོང་དགུ་བརྒྱ་བཅུ་གཉིས་གི་ལོ་རེད། དེ་ནས་བཟུང་ལྷ་སར་རྒྱ་ནག་དང་དབྱིན་ཇི་ཐེ་བའི་ཕྱི་རྒྱལ་སུ་འདྲ་ཞིག་གི་དམག་དཔུང་དང་དབང་ཆ་རྩ་ནས་མེད། ཡིན་ནའང་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་གི་ལོར་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་དགོངས་པ་རྫོགས་པ་ན་གོ་མིན་ཏང་གི་སྐུ་ཚབ་ཞིག་ལྷ་སར་འཚམས་འདྲི་མྱ་ངན་ཞུ་རུ་ཡོང་ཡོད་ཀྱང་སྐུ་ཚབ་དེས་སྔར་སིམ་ལ་གི་ཆིངས་ཡིག་གི་སྐབས་སུ་ཐག་མ་ཆོད་པར་ལུས་པའི་ས་མཚམས་ཀྱི་སྐོར་གྱི་གནད་དོན་ཐག་གཅོད་བྱེད་པའི་ཆེད་དུ་ལྷ་སར་བསྡད་པ་རེད། རྗེས་ནས་སྐུ་ཚབ་དེ་རྣམས་རིམ་གྱིས་གོ་མིན་ཏང་སྲིད་གཞུང་བོད་སོག་ཨུ་ཡོན་ལྷན་ཁང་བོད་སྡོད་དོན་གཅོད་ཁྲུའུ་ཟེར་བ་ཞིག་ཏུ་གྱུར་འདུག་དེས་ན་དེ་རིང་གི་བརྗོད་གཞི་རྒྱ་མི་ཕྱིར་འབུད་ཟེར་བ་དེ་ནི་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ལོ་གི་རྗེས་སུ་བོད་དུ་ཡོང་བའི་གོ་མིན་ཏང་དང་དེ་མིན་གྱི་རྒྱ་མི་རེད། གཅིག་སྟོང་དགུ་བརྒྱ་བཅུ་གཉིས་ཀྱི་ལོར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་ཕྱིར་འབུད་བཏང་བ་དེ་དག་ནི་མན་ཇུ་གོང་མ་གི་ཨམ་བན་དང་དེའི་འཁོར་གཡོག་རྣམས་རེད། དེས་ན་དུས་རབས་སྔོན་མའི་དུས་སྟོད་ཀྱི་ལོ་ལྔ་བཅུ་ཙམ་གྱི་རིང་ལ་བོད་གཞུང་བཀའ་ཤག་གིས་རྒྱ་མི་ཕྱིར་འབུད་ཐེངས་མ་གཉིས་ལ་བཏང་ཡོད་པ་ཤེས་ཐུབ། ཡང་རྒྱ་མི་ཕྱིར་འབུད་དང་རྒྱ་མི་མཐར་སྐྲོད་ཅེས་བཤད་པའི་སྐབས་སུ་རྒྱ་མི་ཚོར་གཅར་རྡུང་བསྐོར་བཤོམ་དང་འཁྲུག་འཛིང་བཅས་སོགས་བྱས་ཏེ་བཙན་དབང་གི་སྒོ་ནས་ཕྱིར་འབུད་བཏང་བ་ཞིག་རེད་དམ་ཟེར་ན་དེ་ལྟར་མ་རེད། དེ་ལྟར་མིན་པའི་གནས་ཚུལ་རྣམས་སྐབས་དེའི་བོད་གཞུང་བཀའ་ཤག་གི་བཀའ་མགྲོན་བཤད་སྒྲ་དགའ་ལྡན་དཔལ་འབྱོར་གྱིས་ཁོང་གི་རྩོམ་ཡིག། དེ་སྔའི་བོད་ས་གནས་སྲིད་གཞུང་གིས་ལྷ་སར་ཡོད་པའི་གོ་མིན་ཏང་དོན་གཅོད་ཁྲུའུ་གི་མི་སྣ་སོགས་ཕྱིར་སློག་བཏང་བའི་སྔ་རྗེས་ཀྱི་ལོ་རྒྱུས་དུམ་བུ་ཞེས་པ་དེའི་ནང་དུ་འདི་ལྟར་བྲིས་ཡོད། ཉིན་གཅིག་བཀའ་ཤག་གིས་ལྷ་སྡོད་གོ་མིན་ཏང་དོན་གཅོད་ཁང་གི་ཁྲུའུ་ཀྲང་བཀའ་ཤག་ཏུ་བོས་ཏེ་ཁྲུའུ་ཀྲང་ལ་གདན་དམར་འབོལ་སྟེང་གོས་ཁ་དང། ཅོག་ཙེ་ཁྲ་ཅོག་བརྒྱབ་པ་དང། སྐད་སྒྱུར་བྲིས་དབང་ལ་སྟག་གདན་བཅས་བཀོད་སྒྲིག་བྱས་ནས་མགྲོན་ཇ་བཏང་ཞིང་བཀའ་བློན་བླ་མ་རམ་པ་བས་ཁྲུའུ་ཀྲང་ལ་བོད་འདི་ཆོས་ལྡན་གྱི་ཞིང་ཁམས་ཤིག་ཡིན་པས། གོ་མིན་ཏང་དང་གུང་ཁྲན་ཏང་གཉིས་ཀྱི་ནང་ནས་གོ་མིན་ཏང་གི་ཕྱོགས་ལ་རྒྱལ་ཁ་ཐོབ་རྒྱུ་གི་རེ་བ་ཡོད་ན་ཡང། ད་ལྟ་གོ་མིན་ཏང་ལ་རྒྱལ་ཁ་ཐོབ་རྒྱུ་གི་རེ་བ་མེད་པའི་གནས་ཚུལ་ཁྱབ་གདལ་དུ་འགྲོ་བཞིན་འདུག། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། བྱས་ནས་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང། དེ་ལྟར་གུང་ཁྲན་ཏང་ལ་སྲིད་དབང་ཐོབ་ཚེ་ལྷ་སྡོད་གོ་མིན་ཏང་གི་སྐུ་ཚབ་དེ་གུང་ཁྲན་ཏང་གི་སྐུ་ཚབ་ཏུ་མིང་འགྱུར་ཁྱབ་བསྒྲགས་བྱས་པ་ཙམ་གྱིས་བོད་ལ་གུང་ཁྲན་ཏང་གི་སྐུ་ཚབ་ཡོད་པར་འགྱུར་རྒྱུ་མ་ཟད་ད་དུང་དབུས་གཙང་ཁམས་གསུམ་དུ་གུང་ཁྲན་ཏང་གི་གསང་ཉུལ་བ་མང་བོ་ཞིག་ཀྱང་ཡོད་ཚོད་འདུག། ལྷག་པར་དུ་གུང་ཁྲན་ཏང་ནི་ཆོས་ལུགས་རྩ་མེད་བཟོ་བའི་ཨུ་རུ་སུ་དམར་བོ་གི་ལམ་ལུགས་འཛིན་མཁན་ཡིན་པར་བརྟེན་ཆོས་སྲིད་གཉིས་ལྡན་གྱི་བོད་དང་གུང་ཁྲན་ཏང་གཉིས་ནི་མེ་ཆུ་ལྟ་བུ་གི་མཐུན་ཐབས་མེད་པའི་འགལ་ཟླ་ཆེ་བ་ཞིག་ཡིན་པས་ང་ཚོས་རང་ས་རང་སྲུང་ཐུབ་པའི་ཕྱི་བསྒྲགས་འདི་འགོད་མི་གནང་ཀ་མེད་ཡིན་པས་བོད་ལྗོངས་ཚོགས་འདུ་གི་ཐོག་ཏུ་གྲོས་བསྡུར་བྱས་པའི་བསམ་གྲོས་གཅིག་མཐུན་བྱུང་བའི་ནང་དོན་རྣམས་སྲིད་སྐྱོང་སྟག་བྲག་རིན་པོ་ཆེ་ལ་སྙན་ཞུ་ཞུ་བ་བརྒྱུད་ནས་ད་ནི་ཐུགས་ཐག་གཙང་ཆོད་བྱུང་ཡོད་པ་ལྟར། གོ་མིན་ཏང་གི་ཁྲུའུ་ཀྲང་ངོ་ལས་དང། དོགས་གནས་ཡོད་པའི་རྒྱ་རིགས་བོད་སར་སྡོད་པ་རྣམས། དུས་བཀག་གི་ཐོག་ནས་བོད་ནས་ཕྱིར་འཐོན་བྱེད་དགོས་པའི་གསལ་བཤད་ཞུ་རྒྱུ་ཡིན། དེས་ན་ཁྲུའུ་ཀྲང་དང་ཁྲུའུ་ཀྲང་གི་གཤམ་འོག་གི་ལས་བྱེད་དང་ལས་མི་བཅས་ཚང་མ་རྒྱ་གར་བརྒྱུད་ནས་བདེ་བླག་གི་ངང་ནས་ཕྱིར་རྒྱ་ནག་ལ་ཕེབས་རྒྱུར་བོད་གཞུང་བཀའ་ཤག་གིས་སྲུང་སྐྱོབ་དང་སྐྱེལ་མ་ཞུ་རྒྱུ་ཡིན་ཞེས་བཤད་པ་རེད་ཟེར། དེ་ལ་གོ་མིན་ཏང་དོན་གཅོད་ཁྲུའུ་གི་ཀྲན་ཁྲུའུ་ཀྲང་གིས་མི་མཐུན་བྱས་ཏེ་ཁོང་ཚོ་རྒྱ་ནག་ལ་མ་སོང་གོང་ལ། བཀའ་ཤག་གིས་ད་རེས་ང་ཚོར་རྒྱ་ནག་ལ་ཕྱིར་སློག་བྱེད་དགོས་པའི་རྒྱུ་མཚན་ཞིབ་འཁོད་ཀྱི་ཡི་གེ་ཞིག་སྤྲོད་དགོས་ཞེས་བཤད་པ་ལྟར་བཀའ་ཤག་གིས་དེ་ལྟར་གོ་མིན་ཏང་སྲིད་གཞུང་ལ་ཡི་གེ་ཞིག་སྤྲད་ཡོད་པ་རེད་ཟེར། ཡི་གེ་གི་ནང་དོན་གཙོ་བོ་ནི། ད་རེས་གུང་ཁྲན་ཏང་གི་མི་བོད་ལ་འདྲེས་འཛུལ་སྔོན་འགོག་བྱེད་པའི་ཆེད་དུ་དོན་གཅོད་ཁྲུའུ་གི་ལས་བྱེད་མི་སྣ་རྣམས་ཕྱིར་སློག་མི་བྱེད་ཀ་མེད་བྱུང་ཞེས་པ་ཞིག་ཡིན་པའི་སྐོར་སྐབས་དེའི་བོད་གཞུང་གི་ལས་བྱེད་པ་བྱང་ངོས་པ་རྡོ་རྗེ་དངོས་གྲུབ་ཀྱིས་དེ་སྔའི་བོད་ས་གནས་སྲིད་གཞུང་གིས་བོད་ལྗོངས་བཅིངས་འགྲོལ་ཐོབ་རྒྱུར་འགོག་རྒོལ་བྱས་པའི་དོན་རྐྱེན་ཞིག་ཅེས་པའི་རྩོམ་ཡིག་གི་ནང་དུ་བྲིས་ཡོད། གོང་གི་རྩོམ་ཡིག་འདི་གཉིས་ཀའང་བོད་དུ་དཔར་སྐྲུན་བྱས་པའི་བོད་ཀྱི་ལོ་རྒྱུས་རིག་གནས་དཔྱད་གཞིའི་རྒྱུ་ཆ་བདམས་བསྒྲིགས་ཅེས་པའི་དེབ་ཕྲེང་དེ་དག་གི་ནང་དུ་བཀོད་ཡོད་ཅིང། དེབ་ཕྲེང་དེ་དག་ནི་རྒྱ་ནག་གཞུང་ཕྱོགས་ནས་དཔར་སྐྲུན་བྱས་པ་ཞིག་རེད། དེ་བས་རྩོམ་ཡིག་གི་ནང་དོན་ལ་རྒྱ་ནག་གཞུང་ཕྱོགས་ནས་དགག་བྱ་མེད་པ་གསལ་བོ་རེད། དེས་ན་རྩོམ་ཡིག་དེ་ཚོའི་ནང་དུ་ད་དུང་གོ་མིན་ཏང་དོན་གཅོད་ཁྲུའུ་གི་ཁྲུའུ་ཀྲང་དང་ལས་བྱེད་པ་རྣམས་བོད་ནས་ཕྱིར་འབུད་བྱེད་སྐབས་བོད་གཞུང་བཀའ་ཤག་གིས་ཁོ་ཚོ་འགྲོ་ཁར་སྐྱིད་ཚལ་ཀླུ་སྡིངས་སུ་གུར་ཕུབ་ནས་བཟའ་བཏུང་བཤམས་ནས་གསོལ་ཚིགས་བཏང་ཡོད་པ་མ་ཟད་ད་དུང་དངོས་སུ་འགྲོ་ཁའི་ཉིན་མོ་དེར

ཅང་ཀྲིན་ཤིས་ཟེར་བ་སོགས་ཁྱོན་བསྡོམས་མི་གྲངས་སུམ་ཅུ་ཙམ་ཡོད་པ་དང་ཁག་གཉིས་པའི་ནང་དུའང་མི་གྲངས་སུམ་ཅུ་ཙམ་དང་ཁག་གསུམ་པའི་ནང་དུ་གོ་མིན་ཏང་དོན་གཅོད་ཁྲུའུ་གི་མགོ་ཁྲིད་དང་བཅས་མི་གྲངས་སུམ་ཅུ་ཙམ་ཡོད་པ་དང། སྐབས་དེའི་དོན་གཅོད་ཁྲུའུ་དེའི་ཁྲུའུ་ཀྲང་ཀྲིན་ཤིས་ཀྲང་ནི་ཁྲུའུ་ཀྲང་གི་ལས་ཚབ་པ་ཞིག་ཡིན་པ་མ་གཏོགས་ཁྲུའུ་ཀྲང་ངོ་མ་མ་རེད་ཟེར། གང་ལྟར་འདི་ནི་སྐབས་དེར་རྒྱ་མི་བོད་ནས་ཕྱིར་འབུད་བྱས་པའི་བརྒྱུད་རིམ་མདོར་བསྡུས་ཤིག་རེད། རྒྱ་མི་ཕྱིར་འབུད་བྱེད་སྐབས་ཕན་ཚུན་འཁྲུག་འཛིང་སོགས་ཀྱི་རྐྱེན་ངན་བར་ཆད་ཅི་ཡང་བྱུང་མེད་མོད། ཡིན་ནའང་དོན་རྐྱེན་འདི་ལ་བརྟེན་ནས་ཆབ་སྲིད་ཀྱི་ཤུགས་རྐྱེན་ཅི་འདྲ་ཞིག་བྱུང་ཡོད་མེད་ནི་དེང་སང་ལོ་རྒྱུས་ཀྱི་རྩོད་པ་ཞིག་ཏུ་གྱུར་ཡོད། དེ་ཡང་བོད་ནང་ལ་ཆ་མཚོན་ན་ལོ་རྒྱུས་ཀྱི་དོན་རྐྱེན་འདི་དང་འབྲེལ་བ་ཡོད་པའི་དཔེ་དེབ་དང་རྩོམ་ཡིག་ཅི་འདྲ་ཞིག་ཡིན་རུང་རྒྱ་མི་ཕྱིར་འབུད་ཟེར་བ་དེ་ནི་དབྱིན་ཇི་བཙན་རྒྱལ་རིང་ལུགས་པས་བོད་ཀྱི་ནང་སྲིད་ལ་ཐེ་ཇུས་དང་ངན་སྐུལ་བྱས་ནས་བྱུང་བའི་དོན་རྐྱེན་ཞིག་ཡིན་པ་དང། བོད་རང་བཙན་གྱི་རེ་ངན་བཅངས་པ་ཞིག་རེད་ཅེས་བཤད་བཞིན་ཡོད། ཡིན་ནའང་བོད་ཕྱི་ཕྱོགས་སུ་འདིའི་སྐོར་ལ་ལྟ་ཚུལ་གཞན་ཡང་ཡོད་ལ། དེའི་སྐོར་ལེ་ཚན་རྗེས་མའི་ནང་དུ་མུ་མཐུད་ནས་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། གསང་རྣམ་པ་ཚོ་ད་གཞུག་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་མཛད་འགན་བཞེས་རྗེས། ལྷོ་ཨ་མེ་རི་ཀ་ཁུལ་ལ་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་པ་ལྟར་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་འབར་ཟིལ་གྱི་གྲོང་ཁྱེར་སོ་པོ་ལོ་རུ་ཕེབས་ཡོད་པ་རེད། དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་ཆོས་ཉམས་སུ་ལེན་པར་གཙོ་བོ་ཀུན་སློང་ཡང་དག་པ་ཞིག་དགོས་རྒྱུ་དེ་གལ་ཆེན་པོ་ཡིན་ཞེས་བཀའ་ཕེབས་ཡོད་གི